SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ང་པདྨ་སྒྲོལ་དཀར་ཡིན། གཟའ་འཁོར་དེའི་ལེ་ཚན་གྱི་བརྗོད་གཞི་ནི་གཞིས་སྤོ་བའི་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུ་རྣམས་ཨོ་སི་ཀྲི་ལི་ཡའི་སློབ་གྲྭའི་ནང་ཞི་བདེ་ལྷིང་འཇགས་ངང་གནས་ཐུབ་པར་རྒྱབ་སྐྱོར་གནང་ཚུལ་རེད། བརྗོད་གཞི་དེ་དང་བསྟུན་ནས་རིག་གནས་སྐྱེད་ཚལ་ཁང་གི་དགེ་ཆེ་དང་བོད་ཡིག་སློབ་དེབ་རྩོམ་སྒྲིག་ཚོགས་ཆུང་གི་ཚོགས་མི་རྭ་ལོ་དོན་ལྡན་ལགས་སུ་བཅར་འདྲི་ཐུང་ངུ་ཞིག་བྱས་ཡོད་པ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ཁྱིམ་ཚང་ཞིག་ཨོས་ཏྲེ་ལི་ཡར་སྲ་བརྟན་ཐོག་གཞིས་ཆགས་པ་ལ་ཁྱིམ་ཚང་དེའི་ཕྲུ་གུ་རྣམས་མུ་མཐུད་སློབ་གྲྭ་འགྲིམ་ཐུབ་པ་ཤིན་ཏུ་གལ་འགངས་ཆེན་པོ་ཡིན། ཕྱི་མི་གཞིས་སྤོ་བའི་ཕྲུ་གུ་རྣམས་སློབ་གྲྭའི་ཁོར་ཡུག་གསར་པའི་ནང་ཞི་བདེ་ལྷིང་འཇགས་ངང་གནས་ཐུབ་པར་ཕྲུ་གུ་གཞན་དང་མི་འདྲ་བ་ཁོ་ཚོར་འགོག་རྐྱེན་མང་པོ་འཕྲད་ཀྱི་ཡོད། དེར་བརྟེན་ཕྲུ་གུ་དེ་དག་གི་ཤེས་ཡོན་གོང་སྤེལ་ཆེད་ཕ་མ་རྣམས་ལ་དམིགས་བསལ་འགན་འཁྲི་ཆེན་པོ་ཡོད། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་ཐོན་པའི OECD སྙན་ཐོ་ལ་གཞིགས་ན། ཕྱི་མི་གཞིས་སྤོ་བའི་ཕྲུ་གུ་རྣམས་སྤྱི་ཚོགས་དང་ཁོར་ཡུག་གསར་པར་གང་མགྱོགས་འདྲིས་པར་གོམ་པ་དང་པོ་ནི་ཁོ་ཚོ་སློབ་གྲྭའི་ནང་བཅུག་རྒྱུ་དེ་ཡིན་འདུག་སྙན་ཐོ་དེའི་བརྒྱུད་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་ཕྱི་མི་གཞིས་སྤོ་བའི་མི་རབས་གཉིས་པ་ཅན་གྱི་སློབ་ཕྲུག་རྣམས་ཨོ་སི་ཀྲི་ལི་ཡ་རང་དུ་སྐྱེས་པའི་སློབ་ཕྲུག་རྣམས་ལས་དཀའ་ངལ་ལ་གདོང་ལེན་བྱེད་སྟངས་དང་ཨང་རྩིས། སྐད་ཡིག་འབྲི་ཀློག་སོགས་ཀྱི་ཤེས་ཚད་ལེགས་པ་ཡོད་པ་ཐོན་འདུག་དེ་བཞིན། སློབ་ཕྲུག་དེ་དག་གིས་ནམ་རྒྱུན་སློབ་གྲྭ་དང་སྤྱི་ཚོགས་ནང་དཀའ་ངལ་གདོང་ལེན་བྱེད་པ་ལ་བརྟེན་ནས་ཁོ་ཚོ་ཨོ་སི་ཀྲི་ལི་ཡའི་ནང་བདེ་སྐྱིད་ལྡན་པའི་འཚོ་བ་གསར་པ་ཞིག་སྐྱེལ་ཐུབ་ཀྱི་ཡོད། ཕ་མ་རྣམས་ལ་འགན་འཁྲི་དམིགས་བསལ་ཡོད་པ་ནི་བརྗོད་མི་དགོས་པ་ཞིག་རེད། ཕ་མ་རྣམས་ཀྱིས་རང་ཉིད་ཀྱི་ཕྲུ་གུའི་ཤེས་ཡོན་འཕེལ་རྒྱས་ཆེད་དངོས་ཤུགས་བརྒྱུད་གསུམ་གྱིས་རྒྱབ་སྐྱོར་བྱེད་པར་ཨོ་སི་ཀྲི་ལི་ཡའི་གཞུང་གིས་དེར་ཕ་མའི་ཐེ་ཇུས་ཏེ Parents Engagement ཞེས་འབོད་སྲོལ་ཡོད། ཨ་ཧོ་སྒོར་གིས་ལགས་ཁོང་ལོ་བཞིའི་གོང་ཁོང་མོའི་བཟའ་ཟླ་དང་ཕྲུ་གུ་གསུམ་མཉམ་དུ་ཨོས་ཏྲེ་ལི་ཡར་གནས་སྤོས་ནས་ཁོང་མོའི་ཕྲུ་གུ་ཚོར་མི་ཚེའི་མདུན་ལམ་བཟང་པོ་ཞིག་ཐོབ་པར་རེ་བ་བྱས་ཡོད་པ་རེད།
ང་དང་ང་འདྲ་བའི་ཕྱི་མི་གཞིས་སྤོ་བ་ཚང་མར་རང་ཉིད་ཀྱི་ཕྲུ་གུའི་མི་ཚེ་མདུན་ལམ་བཟང་པོ་ཞིག་ཡོང་ན་བསམ་པའི་རེ་བ་བཅངས་ནས་དེར་ཡོང་གི་ཡོད། ངའི་ཕྲུ་གུ་ཚོའི་མདུན་ལམ་དང་བདེ་སྡུག་གཉིས་ང་རང་སྒེར་གྱི་མི་ཚེ་ནང་གལ་འགངས་ཆེ་ཤོས་ལ་བརྩི་གི་ཡོད། ཐོག་མར་ལུང་པ་དེའི་ནང་འཚོ་གཉེར་ཐུབ་པར་དེའི་འགྲོ་སྟངས་དང་གོམས་སྲོལ་སོགས་ཚང་མ་ང་ཚོར་གསར་པ་ཡིན་དུས་ང་རང་ལ་སེམས་འཚབ་ཆེན་པོ་བྱུང། གང་ཡིན་ཟེར་ན་ང་རང་ལ་ཕྲུ་གུ་བུ་གཉིས་དང་བུ་མོ་གཅིག་བཅས་ཁྱོན་བསྡོམས་གསུམ་ཡོད། འོན་ཀྱང་བླ་མ་དཀོན་མཆོག་གི་བཀའ་དྲིན་ལ་བརྟེན་ནས་ཁོ་ཚོ་ཆག་སྒོ་གང་ཡང་མེད་པར་ཁོར་ཡུག་གསར་བ་དེར་འདྲིས་ནས་ལྷིང་འཇགས་ངང་གནས་ཐུབ་པ་བྱུང། ཐོག་མར་ཁྱེད་ཀྱི་ཕྲུ་གུ་རྣམས་སློབ་གྲྭར་མིང་ཐོ་འགོད་ཆེད། འབྲེལ་ཡོད་སློབ་གྲྭ་དེར་ཐད་ཀར་འབྲེལ་གཏུག་བྱེད་དགོས་པ་ཡིན། དེ་རྗེས་སློབ་གྲྭར་སྙན་ཞུ་འབུལ་དགོས་སྙན་ཞུ་ལམ་ལྷོངས་ཡོང་མིན་གྱི་གྲུབ་འབྲས་འདི་ཁྱེད་ལ་སྙན་སེང་ཞུ་ངེས་རེད། གཞིས་སྤོ་བ་ཡིན་པའི་ཁྱིམ་ཚང་གི་ཕྲུ་གུ་རྣམས་ལ་སློབ་གྲྭའི་ཁོར་ཡུག་གསར་པའི་ནང་ལྷིང་འཇགས་ཡོང་བར་འགོག་རྐྱེན་མང་པོ་ཡོད། Victoria ཕ་མ་ལྷན་ཚོགས་ཏེ Parents Victoria ཞེས་པ་ནི Victoria གཞུང་གི་སློབ་གྲྭ་ཁག་ནང་ཡོད་པའི་སློབ་ཕྲུག་རྣམས་ཀྱི་ཕ་མ་རྣམས་མཚོན་པའི་ལྷན་ཚོགས་ཤིག་ཡིན། ལྷན་ཚོགས་དེའི་སྤྱི་ཁྱབ་འགོ་འཛིན་པ་གྷེ་ལི་མེག་ཧར་ཏི་ལགས་ཀྱིས་གཞིས་སྤོ་བ་ཡིན་པའི་ཕ་མ་རྣམས་ལ་རྒྱུན་གཏན་འཕྲད་པའི་དཀའ་ངལ་ཁག་འགྲེལ་བརྗོད་གནང་བར། ཕྱི་མི་གཞིས་སྤོ་བའི་ཕ་མ་རྣམས་ལ་དཀའ་ངལ་ཆེ་ཤོས་ནི་དབྱིན་སྐད་ཀྱི་ཆུ་ཚད་མ་འདང་བ་དང། ཁོ་ཚོར་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་སློབ་གྲྭ་དང་སློབ་གཉེར་ཁང་ཁག་གི་འགྲོ་སྟངས་དང་སྒྲིག་གཞི་སོགས་ཀྱི་གོ་རྟོགས་མེད་པ་བཅས་ཡིན། དེར་བརྟེན་སློབ་གྲྭ་ཚང་མས་གནད་དོན་དེ་དག་ཤེས་པའི་ཐོག་ཕྱི་མི་གཞིས་སྤོ་བའི་ཕ་མ་དང་སློབ་ཕྲུག་རྣམས་ཀྱི་དགོས་མཁོ་དང་དཀའ་ངལ་སོགས་ལ་དམིགས་བསལ་དོ་ཁུར་གནང་དགོས་ངེས་རེད། སྤྱིར་སློབ་གྲྭ་མང་དག་ཅིག་ནང་ཕྱི་མི་གཞིས་སྤོ་བ་དང་སྐྱབས་བཅོལ་བའི་སློབ་ཕྲུག་རྣམས་གསར་དུ་འཛུལ་སྐབས་ཁོ་ཚོར་ནམ་རྒྱུན་སློབ་གྲྭའི་འགྲོ་སྟངས་དང་ལུགས་སྲོལ་སོགས་གང་ཡང་གསལ་བཤད་གནང་གི་མེད། དཔེར་ན་སློབ་ཕྲུག་རྣམས་ལ་ཉིན་གུང་ཁ་ལག་གྲ་སྒྲིག་མཁོ་སྤྲོད་བྱེད་རྒྱུ་དང་སློབ་ཚན་གྲོལ་རྗེས་རང་ཉིད་ཀྱི་ཕ་མ་རྣམས་ཀྱིས་ཕྲུ་གུ་རྣམས་ལེན་པར་ཡོང་དགོས་པ་ལྟ་བུ།

ལོ་རེའི་ནང་ཕ་མ་དང་དགེ་རྒན་བར་ཚོགས་འདུ་ཐེངས་རེ་གཉིས་འཚོགས་ཀྱི་ཡོད་ཚོགས་འདུ་དེའི་སྐབས་ཕ་མ་དང་དགེ་རྒན་བར་འབྲེལ་ཡོད་ཕྲུ་གུའི་ཤེས་ཡོན་འཕེལ་རྒྱས་དང་སློབ་ཚན་ལ་དོ་སྣང་བྱེད་ཚུལ་སོགས་ཀྱི་སྐོར་གྲོས་བསྡུར་ལྷུག་པོ་གནང་གི་ཡོད། Victoria ཕ་མ་ལྷན་ཚོགས་ཀྱི་སྤྱི་ཁྱབ་འགོ་འཛིན Gail McHardy ལགས་ཀྱིས་འགྲེལ་བརྗོད་གནང་བར།

ཤེས་ཡོན་སྤྲོད་ཚུལ་དེ་བཞིན་སློབ་གྲྭའི་འགྲོ་སྟངས་འགྲོ་ལུགས་སོགས་ཀྱི་གོ་རྟོགས་ཡག་ཏུ་གཏོང་བར་ལམ་སྟོན་བྱེད་རྒྱུ་ཡིན། སློབ་གྲྭ་ཁག་གིས་ཀྱང་མི་རིགས་དང་རིག་གཞུང་སྣ་མང་ཅན་གྱི་ཁྱིམ་ཚང་ཚོར་དམིགས་ནས་སློབ་གྲྭའི་འགྲོ་སྟངས་འགྲོ་ལུགས་ཀྱི་གོ་རྟོགས་གསལ་པོ་བསྐྲུན་དགོས་ངེས་རེད། ཕ་མ་རྣམས་ཀྱིས་ཀྱང་ལོ་རེའི་ཁྱིམ་བདག་དང་དགེ་རྒན་གྱི་ཚོགས་འདུ་ལ་ངེས་པར་དུ་ཞུགས་དགོས་པ་མ་ཟད་དེར་མཉམ་ཞུགས་ལྷུག་པོ་གནང་ན་དགེ་མཚན་ཆེན་པོ་ཡོད། ཨ་ལོར་ལྡེང་ལགས་ཀྱིས་ཕ་མ་རྣམས་ཚོགས་འདུ་དེར་དམིགས་བསལ་དོ་སྣང་དང་དབྱིངས་ཡོད་པ་མཐོང་སོང་ཞེས་གསུངས། ཕ་མ་དང་དགེ་རྒན་གྱི་ཚོགས་འདུ་སྐབས་ཕ་མ་ཚོར་རང་ཉིད་ཀྱི་ཕྲུ་གུ་རྣམས་སློབ་དུས་དེའི་རིང་སློབ་སྦྱོང་དང་ཀུན་སྤྱོད་ག་འདྲ་ཡོད་མེད་ཐད་ཀར་དགེ་རྒན་གྱི་ཞལ་ནས་གསན་ཐུབ་པའི་གོ་སྐབས་ཤིག་ཡིན་པས་ཕ་མ་མང་ཆེ་བ་ཚོགས་འདུ་དེར་མཉམ་ཞུགས་བྱེད་འདོད་ཆེན་པོ་འདུག། འོན་ཀྱང་ཁོ་ཚོ་དབྱིན་སྐད་ཤེས་ཀྱི་མེད་པས་དགེ་རྒན་རྣམས་ཀྱིས་གང་འགྲེལ་བརྗོད་གནང་བ་རྣམས་སོ་སོའི་སྐད་ནང་བསྒྱུར་མཁན་ཞིག་དགོས་ཀྱི་ཡོད་པས་ང་ཚོས་མཐུན་རྐྱེན་དེ་དག་སྦྱར་ནས་ཕ་མ་ཚོར་རོགས་སྐྱོར་གནང་གི་ཡོད། སློབ་གྲྭ་མང་ཆེ་བས་སྐད་རིགས་སྣ་མང་ཅན་གྱི་ཕ་མ་ཚོར་སྐད་བསྒྱུར་གྱི་མཐུན་རྐྱེན་མཁོ་སྤྲོད་གནང་བཞིན་ཡོད། ཕ་མ་དང་དགེ་རྒན་གྱི་ཚོགས་འདུ་ལ་བཅར་ཐུབ་པ་ཙམ་མིན་པར་ཐབས་ལམ་གཞན་བརྒྱུད་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུའི་ཤེས་ཡོན་འཕེལ་རྒྱས་ལ་ཤུགས་རྐྱེན་སྤྲོད་ཐབས་འབད་བརྩོན་བྱེད་དགོས། གྷེ་ལི་མེག་ཧཱ་ཏི་ལགས་ཀྱིས་ཕ་མ་ཚོས་སློབ་གྲྭ་དང་སློབ་ཁང་ནང་དང་བླངས་ཐོག་ལས་ཀ་བྱེད་ཆོག་ཅེས་གསུངས། བིག་ཏོ་རི་ཡ་མངའ་སྡེ་གཞུང་གི་སློབ་གྲྭའི་སྒྲོམ་གཞི་འོག་ཕ་མ་རྣམས་ཀྱིས་རང་ཉིད་ཀྱི་ཕྲུ་གུའི་ཤེས་ཡོན་འཕེལ་རྒྱས་ཆེད་རོགས་སྐྱོར་བྱེད་ཚུལ་འདྲ་མིན་ཡོད། དང་ཐོག་དེ་ཕ་མ་ཚོས་བིག་ཏོ་རི་ཡ་མངའ་སྡེའི་ཕ་མའི་ལྷན་ཚོགས་ནང་མཉམ་ཞུགས་བྱེད་ཆོག་གཞན་ཡང་ཕ་མ་ཚོས་སོ་སོའི་ཕྲུ་གུས་འཛིན་གྲྭའི་ནང་ཡི་གེ་ཀློག་པ་གསན་པ་དང་སློབ་གྲྭའི་ཟ་ཁང་དང་ལྡུམ་ར། རྩེད་རིགས་སོགས་ལ་དང་བླངས་ཀྱིས་རོགས་འདེགས་བྱེད་ཆོག་ཕྲུ་གུ་གསུམ་གྱི་ཨ་མ་ཨ་ཧོ Gorgis ལགས་ཀྱིས་རང་ཉིད་ཀྱི་ཕྲུ་གུའི་སློབ་གྲྭར་དང་བླངས་ཀྱིས་ལས་ཀ་བྱེད་ཀྱི་ཡོད་པ་དེར་ཕན་ནུས་ཆེན་པོ་ཡོད་པ་མཐོང་སོང་ཞེས་ཁོང་གིས་གསུངས་དོན། ངས་ཕ་མ་ཚང་མར་རང་ཉིད་ཀྱི་ཕྲུ་གུའི་སློབ་གྲྭ་ནང་དང་བླངས་ཐོག་མཉམ་ཞུགས་བྱེད་པར་རེ་སྐུལ་བྱེད་རྒྱུ་ཡིན། གང་ཡིན་ཟེར་ན། ཁྱིམ་ཚང་དང་ཕ་མའི་རྒྱབ་སྐྱོར་མེད་ན་སློབ་གྲྭ་ཁོ་ནས་ཕྲུ་གུ་ཚོར་ལྟ་རྟོག་བྱེད་ཐུབ་པ་དཀའ་མོ་རེད། ང་རང་ལ་མཚོན་ན་ངའི་ཕྲུ་གུ་གསུམ་ཀ་ཡོད་སའི་སློབ་གྲྭར་ཨེ་རབ་དང་སི་རི་ཡ། ཏར་ཀི་སོགས་མི་རིགས་སྣ་མང་ཅན་གྱི་ཁྱིམ་ཚང་ཁག་ལ་རོགས་སྐྱོར་བྱེད་བཞིན་ཡོད། གཤམ་ལ་གཟའ་འཁོར་འདིའི་ལེ་ཚན་གཞིས་སྤོ་བ་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུ་རྣམས་ཨོ་སི་ཀྲི་ལི་ཡའི་སློབ་གྲྭའི་ནང་ཞི་བདེ་ལྷིང་འཇགས་ངང་གནས་ཐུབ་པར་རྒྱབ་སྐྱོར་གནང་ཚུལ་གྱི་སྐོར་རིག་གནས་སྐྱེད་ཚལ་ཁང་གི་དགེ་ཆེ་དང། བོད་ཡིག་སློབ་དེབ་རྩོམ་སྒྲིག་ཚོགས་ཆུང་གི་ཚོགས་མི་རྭ་ལོ་དོན་ལྡན་ལགས་སུ་བཅར་འདྲི་ཐུང་ངུ་ཞིག་བྱས་ཡོད་པ་དེ་ལྷན་རྒྱས་ཀྱིས་གསན་རོགས་གནང།

མེད་བ་དང་ངོ་ཤེས་པ་མེད་བ་ད་དེ་འདྲས་ཀྱི་ནང་ནས་ཅིག་རིག་གཞུང་གཉིས་ཀྱི་ནང་ལོགས་ལ་ཡང་འཚོ་བ་སྐྱེལ་དགོས་ཀྱི་ཡོད་དུས། ཅིག་ཁེར་རྐྱང་གི་ཚོར་བ་དེ་ཅིག་ཤུགས་ཆེན་པོ་ཡོང་བསྡད་ཀྱི་འདུག་ཡིན་ན་ཡང་ད་དེ་དང་བསྟུན་ནས་ད་དུང་ཕྱི་རྒྱལ་ག་རེ་ཟེར་ན་ཨ་ནི་ཕྲུ་གུ་ཕྱི་རྒྱལ་སྤྱི་ཚོགས་ནང་སླེབས་འོང་དུས་ད་ང་ཚོས་ཕྱི་རྒྱལ་ཡིག་ཚགས་ཤེས་ཡོན་གྱི་སྲིད་བྱུས་དང་ལམ་ལུགས་འགྲོ་སྟངས་དེ་ཚོ་སློབ་གྲྭའི་འགྲོ་སྟངས་དེ་ཚོའི་ཐོག་ལ་ཡང་ཕ་མ་རང་གིས་ཏིག་ཙམ་ཅིག་ང་ཚོ་དེའི་ནང་ལོགས་འཚར་ལོངས་བྱུང་མེད་དུས་ཤེས་ཡོན་སློབ་སྦྱོང་གི་གོ་རིམ་ཆ་ཚང་བརྒྱུད་མེད་དུས་ཨ་ནེ་ཡང་ཅིག་འགྲོ་སྟངས་དེ་ཚོའི་ཐོག་ལ་ཡིན་ན་ཡང་ཏིག་ཙམ་ཅིག་དང་པོ་དཀའ་ངལ་འཕྲད་ཀྱི་འདུག་ཡིན་ན་ཡང་རིམ་པས་རིམ་པས་དེ་དག་ཕྲུ་གུར། ཅིག་བསམ་བློའི་ཐོག་ནས་ཕ་མས་རྒྱབ་སྐྱོར་བྱེད་ཡ། ལྷག་པར་དུ་སློབ་གྲྭའི། ཅིག་ལས་བྱེད་ཡིན་ན་དགེ་རྒན་ཡིན་ན་དེ་ཚོ་ལ་ཕར་འབྲེལ་བ་བྱེད་ཡ་སློབ་ཚན་དྲ་རྒྱའི་ཐོག་ཅིག་སློབ་སྦྱོང་ཡག་པོ་བྱས། རྒྱུན་གཏན་གྱི་ཨ་ནེ་ཅིག་སློབ་གྲྭའི་ཕལ་སྐད་ག་རེ་ཟེར་ན་ཉིན་རེའི

ཐེངས་གཅིག་གཉིས་ཕལ་ཆེར་ཕ་མ་དང་དགེ་རྒན་གྱི་ཚོགས་འདུ་འདྲ་ཡོད་ས་རེད་འདི་འདྲའི་སྒྲོ་ལ་བཅར་མྱོང་ཡོད་ན། ཨོ་ད་དུས་ཚོད་གལ་ཆེན་པོ་ཞིག་རག་རེད་ད་ཕ་མ། ལབ་འདྲེ། ལོ་རེ་ལོ་རེ་ད་ལོ་གཅིག་ལ་ཐེངས་མ་གཉིས་བཅས་ཚོགས་འདུར་འགྲོ་དགོས་གོ་རེད་ག་རེ་ཟེར་ན། དེ་མ་ཡིན་པའི་ཅིག་ཕ་མའི་ཚོགས་འདུའི་ཚོ་འདྲེ་དང་ད་སློབ་གྲྭའི་ནང་ལོགས་ལ་ཡང་དང་བླངས་དོན་ཡག་དང་དེ་འདྲས་ཀྱི་བྱེད་སྒོ་མང་པོ་ཡོད་རེད་དེ་ཚོ་ཡོང་དུས་གཙོ་བོ་དེ་ཨོ་སི་ཀྲི་ལི་ཡ་གི་ཤེས་རིག་ལས་ཁུངས། མངའ་སྡེའི་ཤེས་རིག་ལས་ཁུངས་ཀྱི་སྲིད་ཇུས་དེ་ག་རེ་ཟེར་ཟེར་ན། སློབ་གྲྭ་ལ་ཡང་དེ་གའི་ལོ་གཅིག་ལ་ཡང་སློབ་དུས་དེ་གའི་ནང་ནས་ཨ་ནི། Semester གཉིས་ཀྱི་ཐོག་ལ་ཡང་ཨ་ནི་ལོ་ཕྱེད་ཀ་ཕྱེད་ཀ་བྱས་རྗེས། སློབ་གྲྭ་གིས་ཨ་ནི་དེ་གའི་ག་རེ་ཟེར་ན་སློབ་ཁྲིད་ཀྱི་གྲུབ་འབྲས་ཀྱི་སྙན་ཐོ་ཅིག་མར་གནང་གི་ཡོད་རེད། གྲུབ་འབྲས་ཀྱི་སྙན་ཐོ་དེ་ཡར་འཁྱེར་རྗེས་ཨ་ནི་ཕ་མའི་སོ་སོ་སོའི་དཀའ་ངལ་ག་རེ་ཡོད་པ་དེ་ཕར་ཚུར་སྐར་མ། བཅུ་ཙམ་བཅུ་ཙམ་གྱི་དགེ་རྒན་དང་ངོ་ཐུག་བྱས་རྗེས་ཕར་ཚུར་བཀའ་མོལ་ཞུ་ཡག་གི་དུས་ཚོད་ཅིག་གོ་སྐབས་ཅིག་ཡོད་རེད་ད་ཡིན་ན་ཡང་གཙོ་བོ་དེ་དུས་རྒྱུན་དུ་ནས་ར་དགེ་རྒན་ཕ་མ་ཅིག་ཡིན་པའི་ཞོར་ལ་ཡང་སྤུ་གུ་དེ་བསླབ་གྲྭའི་སྒོ་འགྲམ་དེར་བསྐྱལ་ཐུབ་ཙམ་མ་ཡིན་པ་བྱས་རྗེས་ཨ་ནེ་དགེ་རྒན་དེ་ལ་ཡང་ང་སྤུ་གུ་དེའི་ཕ་མ་ཡིན་སྤུ་གུ་དེ་སྤྱོད་ལམ་ག་འདྲ་འདུག་ཟེར་དགེ་རྒན་བསླབ་གྲྭ་དེ་འདྲ་གྲོལ་བའི་རྗེས་ལ་ཡིན་ན་རེད་ག་དུས་ཡིན་ན་ཅིག་བསླབ་གྲྭ་ལ་ཡང་ཟས་སུ་ཕེབས་བྱས་ཐུག་ཡག་དང་ཨ་ནེ་ཅིག་བསླབ་གྲྭའི་བྱེད་སྒོ་དུས་ཚོད་ཐོག་ལ་ཡག་དང་ཨ་ནི་ཅིག་བསླབ་གྲྭའི་ད་ཅིག་ཟུར་སྦྱོང་གི་བྱེད་སྒོ་འདི་འདྲས། རིག་རྩལ་འགྲན་ཚོགས་ལ་སོགས་པ་ཨ་ནི་རྩེད་མོའི་བྱེད་སྒོ་ལ་སོགས་པ་དེ་ཚོའི་ནང་ལ་ཡང་ཕ་མས་དྭངས་བླངས་དོན་ཡག་ལ་མཉམ་ཞུགས་གནང་ཡག་དེ་ཚོ་བྱས་པ་ཡིན་ན་ཕ་མ་དགེ་རྒན་དེ་ཚོ་ཡིན་ན་ཡང་ཕ་མ་སུ་ཡི་སྤུ་གུ་དེའི་ཕ་མ་སུ་སུ་ཡིན་པ་ཅིག་དོ་སྣང་བྱེད་ཡ་ལ་སོགས་པ་འདི་འདྲས་ཀྱི་ཁྱད་པར་དང་སྤུ་གུ་ལ་ཡིན་ན་དགེ་རྒན་གྱི་དམིགས་བསལ་གྱི་དོ་སྣང་སླེབས་ཡ་ལ་ཡང་ཁྱད་པར་ཆེན་པོ་ཡོང་གི་འདུག་ཞུ་ཡ་ཡིན་ན། ལགས། ཨ་ནེ། ད་ད་ལྟ་ར་ལོ་དེ་འདི་ལ་ཆ་བཞག་ན Australia སླེབས་ནས་ད་ལོ་ཉི་ཤུ་སྟོད་ལོ་མང་པོ་ཕྱིན་ཡོད་རེད་ཨ་ནེ། སྤུ་གུ་གཉིས་ཡང Australia རང་ལ་སྐྱེས་ཡོད་རེད་ཡིན་ནའང་ད་ད་ལྟ་བོད་པ་ད་ལྟ་སྐྱབས་བཅོལ་བ་གསར་བ་མང་པོ་ཅིག་ཨ་ནེ་རྒྱ་གར་ནས་སླེབས་བསྡད་ཡོད་རེད་ཨ་ནེ་ཁོང་ཚོའི་ག་གྱི་སྤུ་གུ་དེ་ཚོ་ཡིན་ནའང་ད་རྒྱ་གར་ལ་སློབ་གྲྭ་ཕྱིན་ཡང་དེ་ལ་ཚུར་སྤོ་དགོས་རེད་དེ་འདྲས་ཡོང་དུས་ཡང་ཁོང་ཚོ་ལ་ཡང། དམིགས་བསལ་གྱི་དཀའ་ངལ་ག་རེ་ར་ཞིག་ཡོད་རེད་བསམ་གྱི་འདུག། ཨོ། ད་དེ་སྤུ་གུ་ལ་ཡང་དམིགས་བསལ་གྱི་དཀའ་ངལ་ཆེན་པོ་ཡོད་རེད་བསམ་གྱི་འདུག་ཡིན་ན་ཡང་ད་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ཕ་མ་རང་ལ་ཡང་གཞིས་ཆགས་ཡག་ཐོག་ནས་དོན་དག་གཉིས་སྒང་ལ་ཡང་རིག་པ་སྒྲིམ་དགོས་དང་པོ་དེ་སྤུ་གུའི་སེམས་ཁམས་ཐོག་ལ་ཡང་ཕ་གི་ག་རེ་ཟེར་ན་བསླབ་གྲྭ་དེ་འགྲོ་ས་དེ་ཐོག་ལ་ཡང་སེམས་ཁམས་ཐོག་ནས་རྒྱབ་སྐྱོར་བྱེད་ཐུབ་ཡ་གཉིས་པ་དེ་ཨ་ནི་ཅིག་དཔལ་འབྱོར་དང་ཅིག་ཕ་གི་ག་རེ་ཟེར་ན་མཐུན་རྐྱེན་གྱི་ཆ་ནས་རྒྱབ་སྐྱོར་བྱེད་དགོས་པ་དེ་གལ་ཆེན་པོ་རེད་ད་དང་པོ། དེ་ནས་ཨོ་སི་ཀྲི་ལི་ཡ་གི་དང་པོ་ཚུར་སླེབས་ཡོང་དུས་ཨོ་སི་ཀྲི་ལི་ཡ་གི་ནང་ལོགས་ལ་སྤུ་གུ། རྒྱ་གར་ལ་ཡང་འཛིན་གྲྭ་དཔེ་བཞག་ན་བརྒྱད་པ་ཡིན་པ་ཡིན་ན་ཚུར་སླེབས་ནས། ལམ་སང་ཁོ་རང་གཞི་རིམ་འཛིན་གྲྭའི་ནང་ལ་གཏང་གི་ཡོད་མ་རེད་དེ་ག་རེ་ཟེར་ཞུས་ན་ཨིན་ཇིའི་གནས་ཚད་དེ། ཏག་ཏག་ཞིག་ལོངས་དགོས་ཀྱི་ཡོད་འདུག English།

སྤུ་གུ་ལ་ཡང་ཕི་གའི་ག་རེ་ཟེར་ན་ན་སོ་སོའི་མི་རིགས་སོ་སོའི། ཕི་གའི་སྐད་རྒྱག་མཁན་གྱི་ལས་བྱེད་དམིགས་བསལ་ཕྱི་ཚུགས། བྱེས་སུར་ཕར་ཚུར་འབྲི་དུས་བྱས་ནས། ཨ་ནི་དེ་དང་འབྲེལ་བ་གནང་ཡག་དེ་མ་ཡིན་པའི་ཨ་ནི་དགེ་རྒན་ལ་ཡང་འབྲེལ་བ་གནང་ཡག་དེ་བྱས་བྱས་གང་ལྟར་སྤུ་གུ་འདིའི་ནང་ལ་ཡང་རོགས་པ་ཡོད་པ་བཟོ་ཡག་དང་སྤུ་གུ་འདིའི་ནང་གི་སློབ་སྦྱོང་འདི་ཚོ་ལ་ཐོག་ཨ་ནི་ཅིག་སྒྲིག་ཆས་དང་ཨ་ནི་སྤུ་གུ། ཉིན་གུང་གི་ཞལ་ལག་ཡིན་ནའང་རེད་ཨ་ནི་ཡིག་ཚད་དེ་ཚོ་ཡིན་ན་རེད་དཔེ་མཐུན་རྐྱེན་དེ་ཚོ་ཆ་ཚང་ཞིག་བསྐྲུན་པའི་ཐོག་ཨ་ནི་དགོངས་གནང་ཞོར་ག་དུས་ཡིན་ན་བསླབ་གྲྭ་ནས་གྲོལ་བ་དང་ག་ཨ་ནི་དེ་རིང་ག་རེ་སྦྱངས་པ་རེད་ཨ་ནི་དེ་ནས་བསླབ་གྲྭའི་བྱེད་སྒོ་ག་རེ་འདུག་སོགས་སྐད་ཆ་དྲིས་ཡ་བསླབ་གྲྭའི་ལོ་གཅིག་གི་བྱེད་སྒོ་དེ་ཚོ་གི་ཕི་གའི་ག་རེ་ཟེར་ན་ན་ལོ་ཐོ་དེ་ཚོ་ཕར་ཞིབ་བཤེར་བྱེད་ཡ་བསླབ་གྲྭའི་དེ་ཚོ་གནང་བ་ཡིན་ན་ཨ་ནི་རིམ་པས་རིམ་པས་ཀྱི་ཕ་ཡག་པོ་བྱས་གཞིས་ཆགས་ཀྱི་རེད་བསམ་གྱི་འདུག་ད་དེ་མ་ཡིན་པའི་ཆེད་ཨ་ནི་ཕ་མས་སྤུ་གུར་སློབ་གྲྭ་བཏང་བཞག་པ་བྱས་ཨ་ནི་སྤུ་གུའི་གནས་སྟངས་དེ་ཚོ་ལ་ཡ་དཀའ་ངལ་འཕྲད་པ་ཡིན་ན་དངོས་གནས་ང་ཚོ་འདི་བོད་པ་གསར་བ་གནས་ནས་ཕ་མ་པུ་གུ་ཕི་གའི་ག་རེ་ཟེར་གྱི་རེད་ད་རིག་གཞུང shock culture shock ལབ་ཀྱི་རེད་ཨིན་ཇི་སྐད་ལ་ཨོ་ན་རིག་གཞུང་རེད། མི་འདྲ་བའི་སྤྱི་ཚོགས་ནང་ལོགས་ལ་སླེབས་ཡོང་དུས་པུ་གུ་ལ་ཡང་དངོས་གནས་དཀའ་ངལ་བྱས་བྱས་པུ་གུ་སྤྱི་བཏང་གི་ད་ག་རེ་ཟེར་གྱི་རེད་སྤྱི་ཚོགས་མ་གོམས་པ་བྱས་བྱས་གསང་སྤྱོད་ནང་ལ་གབ་བསྡད་དགོས་པ་སོགས་འདི་འདྲས་ཀྱི་གནས་ཚུལ་འདི་འདྲས་མང་པོ་བྱུང་ཡོད་པ་རེད་འདི་སོང་དུས་ཕ་མས་པུ་གུ་བསླབ་གྲྭ་ལ་ཡར་བསྐྱལ་བའི་ཉིན་མ་བདུན་ཕྲག་གཉིས་གསུམ་ནས་ག་ན་དོ་སྣང་བྱས་དམིགས་བསལ་གྱིས་དོ་སྣང་གནང་དགོས་པ་དེ་དང་ཨ་ནི་སློབ་གྲྭའི་ད་ཅི་གོང་གི་སློབ་གྲྭ་སློབ་གྲྭ་ཡིན་ན་རེད། ཨ་ནི་ཤེས་རིག་ལས་ཁུངས་ཀྱི་དྲ་རྒྱ་ཡིན་ན་རེད་དེ་མིན་གྱི་ཨ་ནི་སློབ་གྲྭ་དེ་འགྲོ་མྱོང་འགྲོ་མྱོང་བའི་ཕ་མ་དེ་འདྲ་ཡིན་ན་རེད། ཨ་ནི་དེ་མིན་གྱི་ཕི་གའི་དགེ་རྒན་དེ་ཚོ་ལ་ཡང་ཨ་ལྷག་པར་དུ་ཅིག་ཐག་ཉེ་བོའི་ཐོག་ནས་དྲི་བ་དྲིས་ཡ། ཨ་གནས་སྟངས་དེ་ཚོ་ངོ་སྤྲོད་བྱེད་ཡ་རྒྱུས་ལོན་བྱེད་ཡ། དེ་སོང་དུས་གང་ལྟར་ཕ་མ་བྱེད་མཁན་ཆེ་བའི་ཞུ་རྒྱུར་སོ་སོའི་སྤུ་གུ་ལ་འགན་ཡོད་རེད་འགན་ཡོད་ཞུ་རྒྱུ་ལ་ཡ་ཅིག་ག་རེ་ཟེར་གྱི་རེད་ཤེས་ཡོན་གྱི་ལམ་ལུགས་དེ་ཨོ་སི་ཀྲེ་ལི་ཡའི་ཤེས་ཡོན་གྱི་ལམ་ལུགས་ཀྱི་སྲིད་ཇུས་དེ་ཚོ་དང་ཨ་ནི་བསླབ་གྲྭའི་བྱེད་བྱེད་སྒོ་དེ་ཚོ་དང་འགྲོ་སྟངས་དེ་ཚོ་ལ་ཡང་ཕི་གའི་ག་རེ་ཟེར་ན་དོ་སྣང་དང་སློབ་སྦྱོང་གནང་ཡ་དེ་གལ་ཆེན་པོ་ཞེ་དྲག་རེད་དེ་ཕུགས་ཀྱི་ཐོག་ནས་ནི་སོ་སོའི་སྤུ་གུ་དེ་ད་ཅིག་བསླབ་གྲྭ་ཆེན་མོ་ལ་ག་འདྲས་འགྲོ་དགོས་ལས་ཀ་ག་འདྲས་ལེན་དགོས་མིན་དེ་ཚོ་ནས་སྤྱི་བཏང་གི་ཕི་གའི་ག་རེ་ཟེར་ན་ན